ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་ཡག་གི་ཕལ་སྐད་བསྐྱར་ཞིབ་ཟེར་བའི་ལས་རིམ་རེད། ང་ཚེ་བརྟན་དབང་ཕྱུག་ཡིན། ཁ་སང་མཇུག་བསྒྲིལ་བའི་རྒྱ་ནག་རྒྱལ་ཡོངས་མི་མང་འཐུས་མི་ཚོགས་ཆེན་གྱི་ཐོག་ལ་ལི་ཆང་སྲིད་བློན་ལ་བསྐོ་བཞག་བྱས་ཡོད་པ་དང། དེང་སྐབས་རྒྱ་ནག་གི་དཔལ་འབྱོར་ལ་དཀའ་ངལ་དུ་མ་ཞིག་འཕྲད་བཞིན་ཡོད་པས་སྲིད་བློན་གསར་པ་འདིས་གདོང་ལེན་བྱེད་དགོས་པའི་དཀའ་ངལ་དེ་ཚོ་ནི་དེ་སྔའི་སྲིད་བློན་ཚོ་ལས་ལྗིད་ཆེ་བ་ཡོད། བྱས་ཙང་ད་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་ལ་ཡང་གནད་དོན་དེ་ཚོའི་སྐོར་ལ་ཡང་གླེང་སློང་ཁག་ཅིག་ཞུ་གི་ཡིན། ད་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ཟེར་དེ་ཁ་སང་ཉི་མ་བདུན་ཙམ་འཚོགས་པའི་རྗེས་ལ་ཡང་མཐའ་མའི་མཇུག་འབྲས་དེ་གལ་ཆེ་ཤོས་དེ་ཞིས་ཅིན་ཕིང་རྒྱ་ནག་གི་སྲིད་འཛིན་ལ་ཡང་ལས་དུས་གསུམ་པ་དེ་བསྐོ་བཞག་བྱས་པ་རེད། ད་ཁོ་རང་བྱས་པ་འདི་དངོས་གནས་བྱས་ན་གནས་ཚུལ་ཆེན་པོ་ཞེ་པོ་ཅིག་རེད་ཏེང་ཞའོ་ཕིང་གིས་འགོ་བཙུགས་བྱས་བསྒྱུར་བཅོས་བྱས་པའི་རྗེས་ལ་ཡང་སྲིད་འཛིན་ཚང་མ་ལོ་ལས་དུས་གཉིས་གཉིས་ལས་བྱེད་ཆོག་གི་ཡོད་མ་རེད་ད་ཡིན་ན་ལས་ཞིས་ཅིན་ཕིང་གིས་རྒྱ་ནག་གི་རྩ་ཁྲིམས་ལ་ཡང་འགྱུར་ལྡོག་བཏང་བྱས། སྒྲིག་གཞི་དེ་ལ་ཡང་གཏོར་བཤིག་བཏང་བྱས་ད་རིང་ལས་དུས་གསུམ་པ་བྱས་པ་དེ་ཁོ་རང་ད། གནས་ཚུལ་ཆེན་པོ་ཞེ་པོ་ཅིག་རེད་དེ་ལས་ཡིན་ན་ལས་གནས་ཚུལ་དེ་ཡོང་གི་ཡོད་པ་དེ་ལོ་གཉིས་གསུམ་གོང་ནས་ཤེས་ཀྱི་ཡོད་རེད་དེ་གསར་པ་ཟེར་གང་ཡང་མ་རེད་དེ་ཧང་སང་དགོས་ཡག་ཟེར་ག་རེ་མི་འདུག་དེ་མ་ཡིན་པའི་ད་རིང་ཚོགས་འདུ་དེའི་སྒང་ལ་ཡང་གནས་ཚུལ་གཞན་པ་ཅིག་གལ་ཆེན་པོ་ག་རེ་རེད་ཟེར་ན་ལི་ཆང། རྒྱ་ནག་གི་སྲིད་བློན་ལ་ཡང་བསྐོ་བཞག་བྱས་པ་རེད། འདི་ཡང་ཁོ་གནས་ཚུལ་གསར་པ་ད་གང་ཡང་མ་རེད་ཟླ་ཉིན་ལོའི་རྒྱ་ནག་དམར་ཤོག་གི་ཚོགས་འདུ་དེ་མཇུག་བསྒྲིལ་བའི་སྐབས་དེ་ཡང་ཚང་མ་ལོ་མཐོང་གསལ་རེད་འདུག་ཨང། ལི་ཆང་ཡིན་ན་སྲིད་བློན་བྱེད་ཀྱི་ཡོད་པ་དེ་སྒང་ག་ལོ་གིས་ཤེས་ཀྱི་ཡོད་རེད། ད་ཡིན་ན་ལས་དེ་རིང་ཁ་སང་རྒྱ་ནག་གི་དཔལ་འབྱོར་ལ་དཀའ་ངལ་ཆེན་པོ་ཞེ་པོ་ཅིག་འཕྲད་པའི་སྐབས་དེ་ཡང་རྒྱ་ནག་གི་སྲིད་བློན་གསར་པ་དེ་སྲིད་བློན་ཟེར་མཁན་དེའི་ལས་འགན་གཙོ་བོ་དེ་ཡིན་ན་དཔལ་འབྱོར་འཛིན་སྐྱོང་བྱ་རྒྱུ་དེ་རེད་བྱས་ཙང་ལི་ཆང་གིས་ལས་ཀ་དེ་ག་འདྲས་བྱེད་ཐུབ་ཡོད་མེད་འབྱོར་བ་དེ་ཡིན་ན་དེ་རིང་ཁ་སང་རྒྱ་ནག་གི་སྐོར་ལ་ཡང་དོ་སྣང་བྱེད་མཁན་ཚོས་བགྲོ་གླེང་བྱེད་ཡག་གི་བརྗོད་གཞི་གཙོ་བོ་ཞིག་ཆགས་བསྡད་ཤག། ད་ལི་ཆང་ཟེར་མཁན་དེ་རིང་ཁ་སང་ཡིན་ན་ཁོ་རང་ལོ་དྲུག་ཅུ་རེ་གསུམ་སླེབས་བསྡད་པ་རེད། འཚར་ལོངས་བྱུང་སར་ཆ་བཞག་པ་ཡིན་ན་གཙོ་བོ་དེ་རྒྱ་ནག་ཀྲེ་ཅང་གི་ཝུན་ཀྲོའུ་ཟེར་མཁན་དེ་ཆུང་གི་འགོ་ཁྲིད་བྱས་འགོ་ཚུགས་བཞག་དང་པོ་ཐོག་བཟོ་གྲྭར་ཕྱིན་ནས་ལས་ཀ་བྱས། དེ་ནས་ཝུན་ཀྲོའུ་རང་གི་དམར་ཤོག་འགོ་ཁྲིད་བྱས་བཞག་ཝུན་ཀྲོའུ་ཟེར་མཁན་དེ་དམིགས་བསལ་ཁྱད་ཆོས་ཅིག་ཡོད་རེད་ཁོ་ས་བཀྲའི་སྒང་བལྟས་པ་ཡིན་ན་ད་ལུང་པ་ཆུང་ཆུང་ཅིག་རེད་དེ་ལས་ཡིན་ན་ལས། ཕལ་ཆེར་བོད་ལ་ཡང་བརྒྱད་ཅུ་རེ་གྲངས་འགོ་སྟོད་དུ་བཞུགས་མྱོང་མཁན་དང་ལྷག་པར་དུ་ལྷ་སར་བཞུགས་མྱོང་མཁན་ཡིན་ན་ཕལ་ཆེར་དྲན་གནང་གི་ཡོད་ཀྱི་རེད། རྒྱ་ནག་གི་ཕར་འགྲོ་ཚུར་འོང་བྱེད་ཡག་ཏོག་ཙམ་ཡིན་ན་རང་དབང་སྤྲད་པའི་རྗེས་ལ་ཡང། ལྷ་ས་དེ་བར་ལ་ཡང་རྒྱ་ནག་ནས་རྒྱ་མི་ཤིང་བཟོ་དང་ཚེམ་བུ་དང་དེ་འདྲའི་སྟོང་ཕྲག་མང་པོ་ཞིག་གློ་བུར་ཐོལ་རྒྱག་ཞེ་པོ་འབྱོར་བ་རེད། དེ་ཚོ་མང་ཆེ་ཆེ་ཝུན་ཀྲོའུ་ནས་འབྱོར་འགྱོག་རེད། རྒྱ་མི་དེ་གའི་དེ་ཝུན་ཀྲོའུ་ནས་ལྷ་ས་ལ་ཡར་ཚོང་ལས་དང་དེ་འདྲའི་བྱེད་ག་ཡོང་བ་གཅིག་པོ་མ་ཡིན་པ་ཝུན་ཀྲོའུ་ཟེར་མཁན་དེའི་མི་ཁོ་ཁྱད་ཆོས་ཅིག་ལ་ཡར་ལོ་བརྒྱ་ཙམ་ཅིག་གོང་ནས་ད་འཛམ་བུ་གླིང་ག་ས་ག་དང་རྒྱ་ནག་ས་ཆ་ག་ས་ག་ལ་ཡར་དཀའ་ལས་རྒྱག་ག་ཕྱིན་ཚོང་རྒྱག་ག་ཕྱིན་བྱེད་མཁན་གྱི་ཁོ་ལུང་པ་འདི་དམིགས་བསལ་ཞེ་པོ་ཅིག་ཡིན་འགྱོག་ཅིག་རེད་ཤག་འདི་འདྲས་སོང་ཙང། ལི་ཆང་ཝུན་ཀྲོའུ་ནས་འཚར་ལོངས་བྱུང་ཝུན་ཀྲོའུ་དེ་བར་འགོ་ཁྲིད་དང་པོ་བྱས་ཕ་གི་ནས་འགོ་ཚུགས་འགྱོག་སོང་ཙང། ད་རིང་གི་ཁོ་རང་སྲིད་བློན་བྱས་པའི་རྗེས་ཀྱི་གསར་འགོད་ཚོགས་འདུ་དང་པོ་དེའི་སྒང་ལ་འདིའི་སྐོར་མང་པོ་བཤད་བཤད་ལ་མི་མང་པོས་འདི་མཉན་ནས་ཨ་ལི་ཆང་གིས་རྗེས་མར་གྱི་ལས་ཀའི་བྱེད་ཡག་དང་བསམ་བློ་གཏོང་ཕྱོགས་དེ་ཚོ་ཡིན་ན་ཁོ་རང་ཕི་ཝུན་ཀྲོའུ་ནས་ཡིན་པ་དང་འབྲེལ་བ་ངེས་ཅན་བྱུང་ཡོང་སྲིད་ཀྱི་རེད་ཟེར་བཤད་བྱས་ཟེར་མཁན་མང་པོ་ཡོད་རེད། ད་ལི་ཆང་དངོས་གནས་ཕི་ཀ་ཡ་རྒྱ་ནག་གི་ད་ལྟའི་མཐོ་རིམ་དཔོན་པོ་ཆགས་ཡག་དེ་ཡིན་ན་ད་དུས་དུས་ཐུང་ཐུང་ཞིག་ནང་ཞེ་པོ་ཞིག་རྒྱུག་ཡག་ཕར་བཞག་བལ་ཐེ་བོ་གནམ་འཕུར་བའི་ནང་བཞིན་རེད། དེ་ཚོ་ཕི་ཡག་གི་ད་གོ་སྐབས་གཙོ་དེ་ག་རེ་འདུག་ཟེར་ན། ཝུན་ཀྲོའུ་ནས་བྷེ་ཧང་ཀྲོའུ་ལ་ཡར་ཁོ་རང་ལས་སྤོ་བྱས། ལས་སྤོ་བྱས་པའི་རྗེས་ལ་ཡིན་ན་དེའི་སྐབས་དེར་ཧང་ཀྲོའུ་སླེབས་དུས་ད་བྷེ། རྒྱ་ནག་གི་ཀྲེ་ཅང་ཞིང་ཆེན་གྱི་དམར་ཤོག་འགོ་ཁྲིད་གཙོ་དེ་ནི་ཞི་ཅིན་ཕིང་ཆགས་བསྡད་པ་རེད། ཨ་ལི་ཆང། ཀྲེ་ཅང་ཞིང་ཆེན་གྱི་དྲུང་ཡིག་ཆེན་པོ་བྱས་བཞག་ད་དྲུང་ཡིག་ཆེན་པོ་ཟེར་དེ་ལས་ཀ་དེ་མང་ཆེ་བ་ཅིག་ག་རེ་ཟེར་ན་བྷེ་དམར་ཤོག་གི་འགོ་ཁྲིད་གཙོ་དེའི་དོན་དག་ཏུ་རྒྱུག་མཁན་བཟོ་འདྲ་ཅིག་རེད་ཕལ་ཆེར་ཞི་ཅིན་ཕིང་དང་ཉི་མ་རྟག་པར་རྗེས་ལས་ཀ་མཉམ་དུ་བྱེད་ཅེས་བྱེད་ཡག་གི་གོ་སྐབས་བྱུང་ཡོད་ཀྱི་རེད་བསམ་གྱི་འདུག་དེ་བྱས་པའི་རྐྱེན་གྱིས་རྗེས་ལ་ཞི་ཅིན་ཕིང་པེ་ཅིན་པེ་ཅིན་སླེབས་པའི་རྗེས་ལ་རྒྱ་ནག་གི་དམར་ཤོག་འགོ་ཁྲིད་ཆགས་པ་དང་ལམ་སང་ད་ལས་ཀ་དང་མགོར་ལི་ཆང་ཀྲེ་ཅང་ཞིང་ཆེན་གྱི་དམར་ཤོག་འགོ་ཁྲིད་བསྐོས་དེའི་རྗེས་ལ་ཅང་སུའུ་ཞིང་ཆེན་གྱི་དམར་ཤོག་འགོ་ཁྲིད་བསྐོས་དེ་ནས་ལོ་ཁ་ཤས་ཤིག་གོང་ལ་ཧྲང་ཧའེ་གྱི་དམར་ཤོག་འགོ་ཁྲིད་བསྐོས་སོང་ད་དེ་ཡིན་ན་གལ་ཆེན་པོ་ཞེ་པོ་ཅིག་རེད་ག་རེ་ཟེར་ན་ཧྲང་ཧའེ་གྱི་དམར་ཤོག་འགོ་ཁྲིད་དེ་རྒྱ་ནག་གི་མཐོ་རིམ་འགོ་ཁྲིད་དང་དབུས་ཆབ་སྲིད་རྒྱུན་ལས་ཁང་གི་རྒྱུན་ལས་དང་དེ་ལས་མཐོ་ཙམ་དེ་འགོ་ཁྲིད་བྱེད་ཡག་གི་གོམ་པ་བརྒྱབ་སའི་སྐས་འཛེག་བཟོ་འདྲ་དེ་ཡིན་ན་མིན་ན་དེ་ཆགས་བསྡད་ཡོད་རེད། དེ་འདྲ་སོང་ཙང་ཁོ་རང་ཧྲང་ཧའེ་གི་དམར་ཤོག་འགོ་ཁྲིད་བསྐོས་པ་དང་མི་མང་པོ་ཅིག་གིས་འོ་ད་ཞི་ཅིན་ཕིང་གིས་ལི་ཆང་ལ་ཡར་ཡིད་ཆེས་ཞེ་པོ་ཅིག་ཡོད་ས་རེད་ལི་ཆང་རྗེས་མ་ཡིན་ན་རྒྱ་ནག་དམར་ཤོག་གི་ད་འགོ་ཁྲིད་ནང་ལོགས་ལ་ཡར་མཐོ་བ་ཅིག་ཏན་ཏན་ཆགས་རྒྱུ་རེད་ཞེས་བྱས་ཚོད་དཔག་བྱས་པ་རེད་ད་ཡིན་ནའི་ཟླ་ཉིན་ལོ་ཟླ་བ་བཞི་པའི་ནང་ལོགས་ལ་ཡར་ཧྲང་ཧའེ་ལ་ཡར་ཏོག་དབྱིབས་ནད་དུག་གི་དེ་དར་ཁྱབ་ཆེན་པོ་ཞིག་བྱུང་མཐའ་མ་དེ། མི་འགྲོ་འོང་དང་བྱེད་མ་བཅུག་བྱས་མི་སྒང་ག་ཁང་པའི་ནང་ལ་ཟླ་བ་གཉིས་བཅུག་བྱས་བཞག་ཟང་ཟིང་གནས་ཚུལ་དང་གོད་ཆག་ཆེན་པོ་ཞེ་པོ་བྱུང་པའི་སྐབས་དེར་མི་མང་པོ་ཅིག་གིས་ཚོད་དཔག་བྱས་ནས། མ་རྩ་ཞི་ཅིན་ཕིང་གིས་ལི་ཆང་གོ་གནས་སྤར་ཡག་གི་འཆར་གཞི་ཡོད་ནའི་ལ་ད་ད་རེས་ལི་ཆང་ཕི་གིས་ཧྲང་ཧའེ་ལ་ཡར་འཛིན་སྐྱོང་ཡག་པོ་བྱས་མི་འདུག་ཙང་གཅིག་བྱས་ན་ཆབ་སྲིད་ཀྱི་ཐོག་ནས་སྐས་འཛེག་ཡར་འཛེག་ཡག་དེ་ཡིན་ན་ཁག་པོ་བྱས་མི་ངེས་ཅེས་མི་མང་པོ་ཅིག་བཤད་མཁན་བྱུང་སོང་དེ་ལས་ད་ད་ལྟ་བལྟས་ཙམ་པ་དེ་འདྲ་བྱས་ཡོད་ས་མ་རེད་པ་ད་རེས་ལི་ཆང་ལས་སླ་པོའི་ངང་ནས་རྒྱ་ནག་གི་སྲིད་བློན་བྱེད་ཡག་བྱུང་པ་རེད། ད་རྒྱ་ནག་གི་སྲིད་བློན་ཟེར་ཡག་དེ་རྒྱ་ནག་ནང་ལོགས་གི་འགོ་ཁྲིད་གཞན་པ་དང་མ་འདྲ་གི་ཁོ་ལ་ཡར་དམིགས་བསལ་གྱི་ཁྱད་ཆོས་མང་པོ་ཞིག་འདུག་བསམ་གྱི་འདུག་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་ཚོགས་གཙོ་ཟེར་ཡག་ད་གོ་ས་མཐོ་པོ་ཞེ་པོ་ཅིག་རེད་དེ་ལས་དངོས་གནས་ལས་ཀ་ཟེར་གང་ཡང་ཡོད་མ་རེད་འགན་ཟེར་གང་ཡང་ཡོད་མ་རེད་གོ་ཆེ་ལས་ཀ་ཟེར་གང་ཡང་ཡོད་མ་རེད་ད་ནང་བཞིན་ཆབ་སྲིད་གྲོས་ཚོགས་ཀྱི་ཀྲུའུ་ཞི་ཟེར་འདི་ད་དེ་བས་གང་ཡང་དམིགས་བསལ་ཟེར་གང་ཡང་ཡོད་མ་རེད་ད་ཡིན་ནའི་སྲིད་བློན་ཟེར་ཡག་དེ་སྲིད་བློན་གྱི་ལས་ཀ་ཡག་པོ་བྱུང་མ་བྱུང་ཟེར་དེ་ཡིན་ན་མི་ཚང་མས་མཐོང་ཡག་རེད་མཐོང་དེ་ག་རེ་ཟེར་ན་རྒྱ་ནག་གི་དཔལ་འབྱོར་འཛིན་སྐྱོང་བྱེད་མཁན་དེ་བྱེད་དང་རྒྱ་ནག་གི

ད་ལི་ཆང་ལ་ཡར་བལྟས་པ་ཡིན་ན་དེའི་སྔོན་གྱི་སྲིད་བློན་དེ་ཚོ་དང་མ་འདྲ་གི་ཁྱད་ཆོས་རེ་ཅིག་རྙེད་ཀྱི་འདུག་དང་མགོ་དེ་ཆ་བཞག་པ་ཡིན་ན་ཀྲོའུ་ཨེན་ལའི་ཟེར་མཁན་དེ་དང་མགོ་ད་སྲིད་བློན་བྱས་སོང་བ་ད་རྒྱ་ནག་དམར་ཤོག་གི་གཞུང་དེ་གསར་པ་བཙུགས་ཚར་སོང་ཙང་ཁོ་དང་མགོ་འོག་ནས་ཡར་ཡོང་ཡག་གང་ཡང་ཡོད་མ་རེད་བ། དེ་ཕར་ཕུད་པའི་མ་ཡིན་པའི་སྲིད་བློན་དེ་གའི་ཚང་མ་ལོག་ཡིན་ན་སྔོན་ལ་རྒྱ་ནག་གི་ཞིང་ཆེན་དང་དེ་འདྲའི་ས་གནས་ཀྱི་འཛིན་སྐྱོང་ལས་ཀ་བྱེད་ཡག་གི་ཉམས་མྱོང་ཡོད་པ་བྱས་དེ་ནས་རྒྱ་ནག་དབུས་གཞུང་ཡར་ལས་ཀ་བྱེད་ག་ཡོང་ལྷག་པར་དུ་ཡིན་ན་རྒྱལ་སྲིད་སྤྱི་ཁྱབ་ཁང་ཟེར་དེའི་ནང་ལོགས་ལ་ཡར་སྲིད་བློན་གཞོན་པ་ལོ་ཁ་ཤས་བྱས་པའི་རྗེས་ཡིན་ན་སྲིད་བློན་ཆང་ཀྱོ་རྒྱལ་གཅེས་རེད། འདི་འདྲས་སོང་ན་མི་དེ་ཚོ་ཚང་མ་ལ་ཡ། རྒྱ་ནག་གི་རྒྱལ་ཡོངས་ཀྱི་ཁྱོན་ཡོངས་ཀྱི་དཔལ་འབྱོར་དང་དུ་འཛིན་སྐྱོང་བྱེད་ཡག་གི་ཉམས་མྱོང་ཞེ་དྲག་ཡོད་མཁན་ཅིག་རེད། ཡིན་ནའི་ལི་ཆང་ལ་ཡ་དེ་འདྲས་མི་འདུག་ཨང་ལི་ཆང་ད་རེས་ཡིན་ན་ཧྲང་ཧའེ་ནས་པེ་ཅིན་སླེབས་དང་ལམ་སང་སྲིད་བློན་ཆགས་པ་བྱས་ཙང་སྲིད་བློན་གཞོན་པ་བྱེད་ཡག་གི་ཉམས་མྱོང་ཡོད་མ་རེད་རྒྱ་ནག་རྒྱལ་ཡོངས་ཀྱི་དཔལ་འབྱོར་དང་དུ་འཛིན་སྐྱོང་བྱེད་ཡག་གི་ཉམས་མྱོང་དེ་ཙམ་ཡོད་མ་རེད་དེ་ཡིན་ན་ཁོ་ཅིག་དེ་སྔོན་གྱི་སྲིད་བློན་དེ་ཚོ་དང་མ་འདྲ་ཅིག་རེད་ཤག། གཉིས་པ་དེ་ག་རེ་རེད་དོ་ཟེར་ན། དེ་སྔོན་གྱི་སྲིད་བློན་དེ་ཚོ་མང་ཆེ་བ་ཅིག་གིས་མ་དང་ད་སྲིད་བློན་དང་དམར་ཤོག་འགོ་ཁྲིད་འབྲེལ་བ་དེ་ད་ཀྲོའུ་ཨེན་ལེ་དང་མའོ་ཙེ་ཏུང་འབྲེལ་བ་དེ་དེ་དུས་སུ་ལོ་ག་རེ་ཡིན་ནེ་ལེ་སྔ་མོ་དམར་ཤོག་གི་གསར་བརྗེ་བྱེད་པའི་སྐབས་དེར་སྐབས་གཅིག་ལ་ད་ཀྲོའུ་ཨེན་ལེ་མའོ་ཙེ་ཏུང་ལས་མཐོ་བ་ཡོག་རེད་ད་ཡིན་ནའི་རྗེས་ལ་ད་ད་མའོ་ད་དབང་ཐང་ཆེན་པོ་ཞེ་པོ་ཆགས་པ་རེད་པ་ད་ཀྲོའུ་ཨེན་ལེ་འོག་ལ་མ་འགྲོ་རང་འགྲོ་རེད་འདི་མ་ཡིན་པའི་སྲིད་བློན་གཞན་པ་དེ་ག་གོ་ལོག་ཡིན་དམར་ཤོག་འགོ་ཁྲིད་ཨང་དང་པོ་དེ་དང་སྲིད་བློན་གི་འབྲེལ་བ་འབྱོར་བ་དེ་གཉིས་བར་ལ་འབྲེལ་བ་དེ་མ་དང་ད་གོང་དང་འོག་གི་འབྲེལ་བ་རེད་དེ་ལས་ཡིན་ནེ་ལེ་ཁོ་ཚོའི་བར་ལ་ཧ་ལམ་མགོ་རོགས་ཀྱི་འདྲ་མཉམ་གྱི་འབྲེལ་བ་ཡོག་རེད། ཨ་མཐའ་ན་ཁ་ཤས་ཤིག་ལ་ད་ཕན་ཚུན་ཏིག་ཙམ་འགྲན་རྩོད་ཀྱི་འབྲེལ་བ་ཡོང་རྒྱུ་འདི་ག་ཅིག་བྱུང་ཡོད་རེད། ད་ད་རེས་ཡིན་ན་ཏོག་ཙམ་བལྟས་པ་ཡིན་ན་ངས་ཞི་ཅིན་ཕིང་དང་ལི་ཆང་གི་དང་པོ་ཐུག་ཡ་དང་འབྲེལ་བ་བྱུང་ས་དེ་ཡིན། ཞི་ཅིན་ཕིང་དམར་ཤོག་འགོ་ཁྲིད་བྱས་ལི་ཆང་དྲུང་ཡིག་བྱས་བྱས་དཔོན་པོ་དང་གཡོག་པོ་བཟོ་འདྲ་ཞིག་འབྲེལ་བ་བཟོ་འདྲ་ཅིག་རེད་པ། དེ་བྱས་རྗེས་འབྱུང་འགྱུར་ལ་གང་འདྲ་ཡིན་ནའི་ཕལ་ཆེར་འབྲེལ་བ་དེ་ཕལ་ཆེར་དེ་འདྲས་ཅིག་ཡིན་གྱི་རེད་པ། བྱས་ཙང་ཀ་ཞི་ཅིན་ཕིང་ག་རེ་བཤད་ཅིག་གི་ལས་ཀ་བྱེད་ཡ་ཅིག་མ་གཏོགས་ཁོ་རང་སོ་སོའི་རང་འགུལ་བྱེད་ཅིག་ཡིན་ན་ལས་ཀ་བྱེད་ཡ་ཅིག་བྱེད་ཐུབ་ཁག་པོ་རེད་ཅེས་མང་པོ་ཅིག་ཚོད་དཔག་བྱེད་ཀྱི་འདུག་ད་ཡང་ཁ་ཤས་ཀྱིས་ཟེར་ཡ་བྱས་པ་ཡིན་ན། ལི་ཁེ་ཆང་དང་ཞི་ཅིན་ཕིང་བར་ལ་འགྲན་རྩོད་ཀྱི་འབྲེལ་བ་ཡོད་པ་སོང་ཙང་ཞི་ཅིན་ཕིང་དབང་ཐང་ཆེན་པོ་ཞེ་པོ་ཆགས་དུས་ལི་ཁེ་ཆང་ལ་ཡིད་ཆེས་མ་བྱས་ཅེས་བྱས་ལི་ཁེ་ཆང་ད་འདས་པའི་ལོ་བཅུའི་ནང་ལོགས་ལ་ཡང་ནུས་པ་ཁྱོན་འདོན་ཐུབ་མ་སོང་ཨ་དེ་འདོན་མ་ཐུབ་པ་དེ་ནི་ཁོ་གཉིས་ཡིད་ཆེས་མེད་ཙང་ཨ་ལས་ཀ་བྱེད་མ་ཐུབ་པ་རེད་འདི་དང་བསྡུར་བ་ཡིན་ན་ཞི་ཅིན་ཕིང་གིས་ལི་ཆང་ལ་ཡང་ཡིད་ཆེས་ཡོད་ཙང་གཅིག་བྱས་ན་ལི་ཆང་གིས་ལས་ཀ་བྱེད་ཡག་གི་གོ་སྐབས་ཏིག་ཙམ་ཞིག་མང་བ་རག་སྲིད་པ་རེད་ཟེར་མཁན་དེ་དེ་འདྲས་ཡང་བཤད་མཁན་བསྡད་འདུག་ད་དངོས་གནས་དེ་ག་འདྲས་ཡོང་གི་ཡོད་མེད་དེ་ག་ད་སུས་བཤད་ཁག་པོ་རེད། ད་ད་རེས་སྐབས་སུ་རྒྱ་ནག་གི་དཔལ་འབྱོར་ལ་དཀའ་ངལ་ཞེ་པོ་ཅིག་འཕྲད་བསྡད་ཡོད་རེད་ལི་ཆང་གིས་དཀའ་ངལ་དེ་ཚོར་གདོང་ལེན་ཡག་པོ་བྱས་རྒྱ་ནག་གི་དཔལ་འབྱོར་དེ་འཛིན་སྐྱོང་ག་འདྲ་སེ་བྱེད་ཐུབ་ཀི་རེད་ཁོ་ལ་ནུས་པ་ཡོད་རེད་མ་རེད་སྤྱིར་བཏང་ལི་ཆང་གིས་དཔལ་འབྱོར་སྲིད་ཇུས་དང་བསམ་བློའི་གཏོང་ཕྱོགས་དེ་ཚོ་ག་འདྲ་ཅིག་རེད་དེ་ཚོ་བཤད་པའི་སྐབས་དེ་ཡིན་ལྟ་སར་བྱེད་ཚོ་དེ་བསྡད་པས་ཀྱང་ཁོ་རང་གི་དཔལ་འབྱོར་གི་ལས་ཀ་དེ་ཚོ་ག་འདྲ་བྱུང་ཡོད་མེད་དེ་ཚོ་ལྟ་དགོས་ཀི་ཡོད་པ་སོང་ཙང།

ཧྲང་ཧའེ་ལ་ཡང་ཁོང་ཚོའི་བཟོ་གྲྭ་ཆེ་ཤོས་དེ་ཕྱེ་བ་རེད་འཛམ་གླིང་ནང་ལོགས་གི། དེ་ཕྱེ་དུས་ལི་ཆང་ཕ་གིར་ཡང་ཧྲང་ཧའེ་གི་དམར་ཤོག་འགོ་ཁྲིད་བྱས་བྱས་ཡིན་ན་བཟོ་གྲྭ་ཕ་གིར་ཕྱེ་ཡག་ལ་ཡང་རོགས་པ་ཞེ་པོ་བྱས་ཡོད་ས་རེད། ག་རེ་ཟེར་ན་སྔ་མོ་ཡིན་པ་ཡིན་ན་ཕྱི་རྒྱལ་གྱི་བཟོ་གྲྭ་ཆེན་པོ་དེ་འདྲ་རྒྱ་ནག་ལ་ཕྱེ་བའི་སྐབས་དེ་རྒྱ་ནག་གཞུང་གི་ཆ་རྐྱེན་གཅིག་གིས་ཕྱེད་ཀ་ཕྱེད་ཀ་བྱས་བྱས་བརྒྱ་ཆ་ལྔ་བཅུ་ལྔ་བཅུ་བྱེད་དགོས་ཀྱི་རེད་ཕྱེད་ཀ་རྒྱ་ནག་གིས་བྱས་ཕྱེད་ཀ་ཡིན་ན་ད་ཕྱི་རྒྱལ་ནས་ཡོང་མཁན་བཟོ་ཚོང་ལས་ཁང་ཊེས་ལ་ཕ་གིར་རྒྱ་ནག་ལ་ཡང་མོ་ཊ་བཟོ་མཁན་སྒོ་ཕྱེ་བ་ཡིན་ན་རྦད་བརྒྱ་ཆ་བརྒྱ་ཐམ་པ་ཁོ་རང་ཊེས་ལ་གིས་བྱེད་ཀྱི་ཡིན་རྒྱ་ནག་གིས་ཕྱེད་ཀ་བྱས་ན་འགྲིག་གི་མེད་ཟེར་བྱས་ཆ་རྐྱེན་བཏོན་པ་རེད་དེའི་སྐབས་དེ་ལི་ཆང་གིས་ཐབས་ཤེས་ག་རེ་བཏོན་ཡོད་ན་བཏོན་བྱས་འདས་པའི་ལོ་མང་པོའི་ནང་ལོགས་ལ་ཡང་ཕྱི་རྒྱལ་བཟོ་ཚོང་ལས་ཁང་ཆེན་པོ་འདི་ག་ཅིག་བརྒྱ་ཆ་བརྒྱ་ཐམ་པ་རྒྱ་ནག་ནང་ཕྱེ་བཅུག་པ་དེ་དང་པོ་རེད་ཤག་བྱས་ཙང་ད་དེ་མང་པོ་ཞིག་གིས་དཔེ་རེ་བ་བཅངས་བྱས་ལི་ཆང་ལས་ཀ་འཇོན་པོ་ཡོད་པ་དང་ཕྱི་རྒྱལ་བཟོ་ཚོང་ལས་ཁང་དེ་ཚོ་ལ་ཡང་དགའ་པོ་ཡོད་པ་དང་དེ་འདྲས་ཀྱི་དཔེ་དྲ་ཡང་རེད་ཅེས་གཙོ་བོར་ཆགས་བསྡད་ཤག་ད་དེ་ག་ནང་བཞིན་ཡང་ཧྲང་ཧའེ་ལ་ཡང་ད་ངས་ད་གིན་ཞུས་པ་ནང་བཞིན་བྱས་ན་ནིང་ལོའི་ཟླ་བ་བཞི་བའི་ནང་ལོགས་ལ་ཡང། ཏོག་དབྱིབས་ནད་དུག་དཀའ་ངལ་འཕྲད་སྒོ་རྒྱབ་ལྟ་ཞིབ་བྱས་པ། དེ་ཚོ་བྱས་པའི་སྐབས་ལ་བྷི་ག་ལི་ཆང་ཚོ་རེད་ལྷག་པར་དུ་ཡིན། དེའི་སྐབས་དེར་ལི་ཆང་གིས་དང་པོ་དེ་ལྟར་སྒོ་རྒྱག་ཡག་དེ་འགོ་བཙུགས་མི་འདུག་ད་ཡིན་ནའི་ད་ཞི་ཅིན་ཕིང་གིས་གང་དགའ་གང་འདོམས་བྱས་སྒོ་རྒྱབ་དམ་དྲག་བྱེད་ཡག་གི་སྲིད་ཇུས་དེ་ཚོ་བཤད་པའི་རྗེས་ཡིན་ན་ལམ་སང་ད་ག་ད་ཞི་ཅིན་ཕིང་ག་རེ་བཤད་བཤད་རེ་བྱས་བྱས་ཡིན་ན་དངོས་ཡོད་གནས་ཚུལ་མ་བལྟས་བྱས་ལས་ཀ་མང་པོ་བྱས་པ་རེད་བྱས་ཙང་མི་མང་པོ་ཅིག་གསལ་བྱས་ན་ལི་ཆང་ཁོ་རང་སོ་སོར་ཡང་བསམ་བློ་ག་རེ་ཡོད་ནའི་མེད་ནའི་གང་ལྟར་ཞི་ཅིན་ཕིང་གིས་བཤད་པ་དེའི་རྗེས་འབྲང་མི་ཤེས་དངོས་གནས་སོ་སོའི་སྒེར་གྱི་ཐོག་ནས་ཡིན་ན་བསམ་བློ་བཏང་བྱས་ལས་ཀ་བྱེད་མཁན་ཅིག་མ་རེད་ཅེས་བྱས། དཔེ་མཚོན་བགྲང་ཡར་བྱས་རྗེས་ད་ག་འདྲ་ཕྱོགས་ག་ནས་བལྟས་པ་ཡིན་ནའི་ལས་ཅིག་བཤད་ཡ་ཡོད་པའི་བཟོ་འདུག། ཨ་དེ་མ་ཡིན་པས་ད་ལི་ཆང་གིས་བསམ་བློ་གཏོང་སྟངས་དང་དེ་ཚོ་ཡིད་འོང་ལྟ་བུ་ཅིག་ལྟ་ས་གཅིག་ག་རེ་འདུག་ཟེར་ན་ཁ་སང་ཕ་གིའི་ལི་ཆང་རྒྱ་ནག་གི་སྲིད་བློན་ལ་བསྐོ་བཞག་ཚར་རྗེས་ལ་ཡང་གསར་འགོད་ཀྱི་ཚོགས་འདུ་ཞིག་ཚོགས་སོང་ཨ། གསར་འགོད་ཚོགས་འདུ་དེ་ད་མ་རྩ་ནས་གཅིག་ད། རྒྱ་ནག་གི་དེ་ཚོ་གང་ག་ལོག་བཟོས་བཞག་འགྱོག་འདི་རེད་འདི་ན་འདི་ལྟོས་དང་ད་རིང་གསར་འགོད་ཚོགས་འདུ་དེའི་ནང་ལོག་ལ་ཡང་ཕྱི་རྒྱལ་གྱི་གསར་འགྱུར་བརྒྱུད་ལམ་བྱས་དེ་འདྲ་སྐད་ཆ་དྲིས་བྱེད་འཇུག་མི་འདུག་ད་ཐོག་ཐོག་བཤད་ན་ཕྱི་རྒྱལ་གྱི་གསར་འགྱུར་བརྒྱུད་ལམ་གསུམ་གྱིས་སྐད་ཆ་དྲིས་ཡག་བཟོས་བྱས་དེ་ཚོ་གང་ག་རྫུན་མ་རེད་ཤག་དེ་ཚོ་གསར་འགྱུར་བརྒྱུད་ལམ་དེ་ཚོ་གང་ག་ལོག་ཕྱི་རྒྱལ་ལ་བསྡད་ག་ཆ་མེད་ཞེས་ཐོག་པ་རྒྱ་མིའི་བདག་པོ་དང་རྒྱ་མིའི་ཕྱོགས་བྱེད་མཁན་འདི་རེད་ད་བྱས་ཙང་འདི་ནས་བལྟས་པ་ཡིན་ན་གང་ལྟར་གསར་འགོད་ཚོགས་འདུ་དེ་ཚོ་རྫུན་མ་རེད་དེ་ལ་ཡིན་ནའི་ལས་གསར་འགོད་ཚོགས་འཚོགས་པའི་སྐབས་དེ་ལི་ཆང་གི་གཏམ་བཤད་ཁ་ཤས་ལ་ཡང་མི་མང་པོས་ཡང་དོ་སྣང་ཤུགས་ཆེན་པོ་ཞེ་དྲག་བྱས་ཤག་འདི་ག་འདྲ་ད་རེ་གས་སྟ། རྒྱ་ནག་གི་གང་ལྟར་དཔལ་འབྱོར་འདི་ག་འདྲ་ཅིག་ལམ་ཁ་ག་འདྲ་ཞིག་འགྲོ་གི་རེད་ཟེར་ཙམ་པ་ལི་ཆང་གིས་སྐད་ཆ་བཤད་འདུག་ང་ཚོས་ངེས་པར་དུ་བསྒྱུར་བཅོས་ཀྱི་ལྟོ་དེ་བཟས་བསྒྱུར་བཅོས་ཀྱི་ལམ་འདིར་འགྲོ་གི་རེད། དངོས་གནས་ལི་ཆང་གི་བསམ་བློ་ག་རེ་ཡིན་ནའི་མེད་ནའི་ད་རིང་གསར་འགོད་ཚོགས་འདུ་འདིའི་སྒང་ལ་བཤད་པའི་སྐད་ཆ་དེ་ཚོ་བལྟས་པ་ཡིན་ན། སྒེར་གྱི་བཟོ་ཚོང་ལས་ཁང་དང་སྒེར་གྱི་ཚོང་པ་དང་དེ་ཚོ་ལ་ཡང་རྒྱབ་སྐྱོར་བྱེད་ཡར་ཁོ་རང་སེམས་ཤུགས་ཡོད་པ་དང་འདོད་པ་ཡོད་པ་དང་ཁོ་ཚོ་ལ་ཡང་ས་ཆ་གུ་བཤངས་བྱེད་ཡག་ཡིན་པ་དང་དེ་འདྲ་གི་ཡིན་ན་སྐད་ཆ་མང་པོ་བཤད་ཤག་དེ་ཚོར་བལྟས་པ་ཡིན་ན་ཕལ་ཆེན་ལི་ཆང་གི་འདི་སྔོན་གྱི་ད་ཏེང་ཞའོ་ཕིང་ལམ་ཁ་ཅིག་ཡོད་པ་འདིའི་སྒང་མུ་མཐུད་འགྲོ་ཡག་འདོད་པ་ཡོད་པའི་བཟོ་འདྲ་ཅིག་ད་དེ་འདྲ་ཅིག་ཕྱིའི་རྣམ་པ་ནས་བལྟས་ན་དེ་འདྲ་མཐོང་ཐུབ་འདུག་ད་ཡིན་ན་ལས་བསམ་བློ་ག་འདྲ་ཡོད་མེད་དང་ཁོར་འདོད་པ་ག་རེ་ཡོད་མེད་དེ་གཙོ་བོ་མ་རེད་བསམ་འདུག་དེ་གཙོ་བོ་དེ་ཡིན་ན་ད་ལྟ་རྒྱ་ནག་གི་ཁྱོན་ཡོངས་ཀྱི་དཔལ་འབྱོར་གྱི་གནས་སྟངས་དང་ཆབ་སྲིད་ཀྱི་གནས་སྟངས་ཁོར་ཡུག་ཆེན་པོ་ཅིག་ཡོད་པ་འདི་ལ་རག་ལས་པ་རེད་བསམ་འདུག་ད་ལྟའི་རྒྱ་ནག་གི་དཔལ་འབྱོར་ལ་ཡང་དཀའ་ངལ་ཆེན་པོ་འཕྲད་ཡག་འདི་ལ་ཡང་རྒྱུ་མཚན་ཁ་ཤས་ཅིག་ཡོད་རེད། རྒྱུ་མཚན་དང་པོ་དེ་ཡིན་ན་ད་འདས་པའི་ལོ་བཞི་བཅུ་ནང་ལོག་ལ་ཡང་རྒྱ་ནག་གི་དཔལ་འབྱོར་འདི་ཡར་རྒྱས་མགྱོགས་པོ་ཞེ་པོ་ཕྱིན་བྱས་བརྒྱ་ཆ་བཅུ་བཅུ་གཉིས་བཅུ་གསུམ་འདྲ་ཕྱིན་བྱས་འདི་འདྲ་ཕྱིན་བྱས་ལོ་བཞི་བཅུ་ཕྱིན་པའི་རྗེས་ལ་ཡིན་ན་ཁོ་དཔལ་འབྱོར་གྱི་འགྲོ་སྟངས་ཁོ་རའི་ཕྱོགས་ནས་བཤད་པ་ཡིན་ན་ད་རི་སྒང་ཡར་འཛེགས་འཛེགས་འཛེགས་འཛེགས་རྩེར་གྱི་མགོ་རུ་སླེབས་སོང་ན་གང་འཚམ་ཅིག་ལ་མར་བབས་ཡོང་གི་རེད་འོ་མ་ཡི་གེ་རྩེར་འདི་འདས་འདས་གོ་རེད་ད་བྱས་ཙང་རྒྱ་ནག་གི་དཔལ་འབྱོར་དེ་ད་ལྟའི་དུས་ཚོད་འདི་སླེབས་རྗེས་ཡར་རྒྱས་ཏོག་ཙམ་འགོར་འགྲོ་ཡ་དེ་གི་དུས་ཚོད་ཅིག་སླེབས་ཡོད་རེད། དེ་སླེབས་པ་དེ་ཡིན་ན་དཔལ་འབྱོར་གི་འགྲོ་སྟངས་གི་ཆོས་ཉིད་ཅིག་བྱས་བྱས་ཡིན་ཕལ་ཆེན་ལི་ཆང་འཇོན་པོ་ག་ཚོད་ཡོད་ནའི་མེད་ནའི་ག་འདྲ་ཞེ་པོ་ཅིག་ཐབས་ཤེས་གང་ཡང་ཡོད་ཀྱི་མ་རེད་ད་དེ་གཅིག་བྱས། དེ་མ་ཡིན་པའི་རྒྱུ་མཚན་གཞན་པ་དེ་གཉིས་གཉིས་ཡིན་ན་དངོས་གནས་མིས་བཟོས་བཞག་འགྱོག་ཅིག་རེད་ཤག་གཙོ་བོ་དེ། འདི་ག་རེད་ཟེར་ན་དང་པོ་དེ་ལ་རྒྱ་ནག་གི་ད་ལྟ་བར་དུ་དཔལ་འབྱོར་དེ་ག་ཙམ་ཡག་པོ་ཡོད་པ་ཡང་དེ་ནི་ཨ་མི་རི་ཀའི་གཙོ་བོ་བྱས་པའི་ནུབ་ཕྱོགས་རྒྱལ་ཁབ་དེ་ཚོ་དང་དཔལ་འབྱོར་འབྲེལ་བ་ཡག་པོ་བྱས་རྗེས་གཙོ་བོ་དེ་ནི་ཆབ་སྲིད་དང་ཕྱི་འབྲེལ་འབྲེལ་བ་ཡག་པོ་བྱས་རྗེས་ད་ལྟ་བར་དུ་རྒྱ་ནག་ལ་ཡང་མ་རྩའི་ཐོག་ནས་ཡིན་ནའི་རེད་ལག་རྩལ་ཐོག་ནས་ཡིན་ནའི་རེད་ཡང་རྒྱ་ནག་ལ་བཟོས་པའི་ཅ་ལག་དེ་ཚོ་བཙོང་སའི་ཁྲོམ་རའི་ཐོག་ནས་བཤད་པ་ཡིན་ནའི་རེད་དེ་ཚོ་ཡིན་ན་གཙོ་བོ་དེ་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་འདི་ག་ལ་ཡ་སྙེས་བྱས་བསྡད་བྱས་རྒྱ་ནག་གི་དཔལ་འབྱོར་དེ་ག་ཙམ་ཡག་པོ་བྱུང་བ་རེད། ད་དེ་ཡིན་ནའི་འདས་པའི་ལོ་ཁ་ཤས་ཤིག་ནང་ལ་ཡ་ཞི་ཅིན་ཕིང་གི་ཕྱི་འབྲེལ་སྲིད་ཇུས་དེ་ཚོས་མེད་པ་བཟོས་སོང་ང་དེ་ཁོར་ཡུག་དེ་མེད་བཟོས་བྱས་ད་དེ་རིང་ཁ་སང་ནི་དགྲ་ཁ་གཏད་བཟོ་འདྲ་ཆགས་བསྡད་པ་རེད། དེ་འགྱུར་ལྡོག་བཏང་མ་ཐུབ་ན་རྒྱ་ནག་དཔལ་འབྱོར་ཞེ་པོ་ཅིག་སླར་གསོ་བྱས་ཏེ་ཞེ་དྲག་ཁག་པོ་རེད་ཟེར་མི་མང་ཆེ་ཤོས་ཟེར་བ་རེད། གཉིས་པ་དེ་ག་རེད་ཟེར་ན། ད་རྒྱ་ནག་དཔལ་འབྱོར་ད་ལྟ་བར་དུ་ཡག་པོ་དེ་ག་ཙམ་ཡོང་དགོས་ཡག་གི་རྒྱུ་མཚན་གལ་ཆེན་པོ་ཞེ་པོ་ཅིག་ཡིན་ན་ཏེང་ཞའོ་ཕིང་སླེབས་པ་ནས་བཅས་སྲིད་ཇུས་གུ་ཡངས་བྱས་རྗེས་སྒེར་གྱི་བཟོ་ཚོང་ལས་ཁང་དེ་ཚོར་ས་ཆ་གུ་ཡངས་དེ་གུ་རོ་ཆེན་པོར་སྤྲད་ད་ཆ་ཚང་དེར་སྤྲད་ཡོད་མ་རེད་དངོས་གནས་གི་ག་ད་ཁྲོམ་རའི་འདི་དཔལ་འབྱོར་ཞེ་ད་དེ་མ་རེད་དེ་ལས་ཡིན་ན་ལས་གུ་རོ་རེ་སྤྲད་རྗེས་བཞག་པའི་རྐྱེན་གྱིས་ད་སྒེར་གྱི་དུ་ཚོང་པ་དེ་ཚོས་སོ་སོས་ལས་ཀ་ཧུར་ཐག་པ་ད་བྱས་ཡ་ཡིན་ན་རེད་ཡང་གསར་གཏོད་བྱས་ཡ་རེད་འདི་འདྲས་བྱས་རྗེས་ད་ད་ལྟ་རྒྱ་ནག་དཔལ་འབྱོར་ཡག་པོ་ཡོང་ཡག་གི་གཙོ་བོ་རྨང་གཞི་དང་གཙོ་བོ་གི་རྒྱུ་མཚན་དེ་ཡིན་ན་ད་སྒེར་གྱི་དཔལ་འབྱོར་ད་དེ་ག་དེ་རེད། ད་ཡིན་ནའི་ལས་འདས་པའི་ལོ་ཁ་ཤས་ཤིག་ནང་ལ་ཡ་དེ་ཞི་ཅིན་ཕིང་གིས་ཆབ་སྲིད་དམ་དྲག་བྱས་པའི་དུས་མཚུངས་བྱས་སྒེར་གྱི་བཟོ་ཚོང་ལས་ཁང་དེ་ཚོ་དམ་དྲག་བཏང་སྟེ་ཁོ་ཚོ་མགོ་ཅང་མི་ཐོན་ཡ་ནི་བཟོས་པ་རེད་གཞུང་གཉེར་གྱི་བཟོ་ཚོང་ལས་ཁང་དེ་ཚོ་ལ་ཡང་མ་རྩ་སྤྲད་ཞེ་པོ་ཅིག་རོགས་རམ་བྱས་སྒེར་གྱི་བཟོ་ཚོང་ལས་ཁང་དེ་ཚོ་ཟུར་ལ་ཡ་འབུད་རྒྱག་བརྒྱབ་བྱས་ད་འདི་བྱས་པའི་རྐྱེན་གྱིས་ཡིན་ན་དཔལ་འབྱོར་དཀའ་ངལ་འཕྲད་ཡ་རྒྱུ་མཚན་གཅིག་རེད་འདི་གཉིས་གཉིས་ཡིན་ན་ཞི་ཅིན་ཕིང་གི་ཆབ་སྲིད་དང་འབྲེལ་བ་ཞེ་དྲག་ཡོད་རེད་བསམ་གྱི་འདུག་ཞི་ཅིན་ཕིང་གིས་རྒྱ་ནག་ནང་ལོགས་ཀྱི་སྒེར་གྱི་བཟོ་ཚོང་ལས་ཁང་དེ་ཚོ་དང་ལྷག་པར་དུ་སྒེར་གྱི་བཟོ་ཚོང་ལས་ཁང་དེ་ཚོའི་བདག་པོ་དེ་ཚོ་དང་དབང་ཤུགས་དང་ཤུགས་རྐྱེན་དེ་ཚོ་ཞེ་པོ་ཆེར་འགྲོ་དུས་འདི་ལ་ཡ་ཡིན། འཇིགས་སྣང་བཟོ་འདྲ་བྱས་བྱས་ད་དེ་གས་ག་ལེ་ག་ལེ་བཙིར་བྱས་ཡིན་ཆུང་རུ་བཏང་ཡག་དང་ཁོ་ཚོའི་ཤུགས་རྐྱེན་དེ་ཚོ་ཆུང་རུ་བཏང་ཡག་དང་ཤུགས་རྐྱེན་ཆུང་བཏང་ཐུབ་པ་ཁོ་ཚོའི་དཔལ་འབྱོར་གྱི་ནུས་སྟོབས་དེ་ཚོ་ཤུགས་ཆུང་རུ་བཏང་དགོས་ཀྱི་རེད་འདི་འདྲས་བྱས་བྱས་ཡིན་ད་ལྟ་བྱེད་དགོས་ཡག་དེ་ཚོ་ཡིན་ན་གཙོ་བོ་དེ་ཡིན་ན་ངས་བྱས་ན་ཆབ་སྲིད་རྒྱུ་མཚན་གཅིག་ཐོག་ནས་བྱས་པ་བསམ་གྱི་འདུག་དེ་ག་ནང་བཞིན་ད་ཕྱི་འབྲེལ་གྱི་ཐོག་ལ་ཡ་ཨ་མི་རི་ཀ་དང་ནུབ་ཕྱོགས་རྒྱལ་ཁབ་དགྲ་ཁ་གཏད་ཆགས་དེ་ཚོ་ཡང་ཞི་ཅིན་ཕིང་གི་ཆབ་སྲིད་ཀྱི་འདོད་རྔམ་སོགས་རེད་འཛམ་བུ་གླིང་ནང་ལོགས་ལ་ད་སྟོབས་ཆེན་རྒྱལ་ཁབ་ཅིག་ཁོ་ཚོའི་གཉིད་ལམ་ནང་གི་རྒྱ་ནག་ཅིག་བྱེད་ཀྱི་ཡིན་ཟེར་དུས། འདི་འདྲས་གཙོ་བོ་གཞིས་ཆགས་ཅན་བྱས་མགྱོགས་ཀྱི་རེད། བྱས་ཙང་འདི་གཉིས་གཉིས་ལ་ཡང་འགྱུར་ལྡོག་ཡག་པོ་ཞིག་བཏང་མ་ཐུབ་པ་ཡིན་ན། ལི་ཆང་གིས་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་བཏང་ཡག་གི་བསམ་བློ་ག་ཚད་ཤུགས་ཆེན་པོ་ཡོད་ནའི་མེད་ནའི། ཞི་ཅིན་ཕིང་གི་ཆབ་སྲིད་ཀྱི་དམིགས་ཡུལ་འདི་དང་བསྡུར་བ་ཡིན་པ་ན་ལི་ཆང་གིས་དཔལ་འབྱོར་ཡར་རྒྱས་བཏང་ཡག་གི་དམིགས་ཡུལ་འབྱོར་བ་དེ་ཡིན་ན་ངས་བྱས་ན་འདི་གཉིས་གཉིས་བར་ལ་ད་ཕལ་ཆེན་བསྡུར་ཐུབ་ཁག་པོ་བསམ་འདུག་བྱས་ཙང་རྒྱ་ནག་ཁྱོན་ཡོངས་ནས་བཤད་པ་ཡིན་ནའི་ངས་བྱས་ན་འགལ་ཟླ་གཙོ་བོ་དེ་འདི་རེད་བཞག། ཕལ་ཆེན་ཞི་ཅིན་ཕིང་སྔ་མ་མའོ་ཙེ་ཏུང་དང་མ་འདྲ། ད་ལྟ་ཡིན་ན་རྒྱ་ནག་གི་དཔལ་འབྱོར་འདི་དར་རྒྱས་སུ་དཀའ་ངལ་འགྲོ་གི་ཡོད་པ་དེ་ལ་ཡང་ཡིན་ན་ཞི་ཅིན་ཕིང་གི་སེམས་ཁྲལ་ཡོད་ཀྱི་རེད། རྒྱ་ནག་དཔལ་འབྱོར་འདི་ཡར་རྒྱས་དང་ཆེར་བཏང་ཡག་གི་འདོད་པ་ཞེ་པོ་ཅིག་ཡོད་ཀྱི་རེད་དེ་ཡིན་ན་ཞི་ཅིན་ཕིང་ཧམ་སེམས་ཞོར་ལ་ཛམྦུ་གླིང་ཁོ་རང་ལ་དབང་བསྒྱུར་བྱེད་དགོས་བསམ་པའི་འདི་ཁོའི་རྨང་གཞི་གཙོ་བོ་ཅིག་རེད་འདིའི་དམིགས་ཡུལ་འདི་འགྲུབ་པ་ལ་ཡང། ངེས་པར་དུ་ནུབ་ཕྱོགས་རྒྱལ་ཁབ་དང་སྟོབས་ཆེན་རྒྱལ་ཁབ་དེ་དང་འབྲེལ་བ་ཡར་བཏང་དགོས་པ་རེད་ད་ག་ནང་བཞིན་ཡིན་ན་རྒྱལ་ནང་ལ་ཡང་ཆབ་སྲིད་ལྷུག་ཡངས་རུ་བཏང་བྱས་ཡིན་ན་སྒེར་གྱི་བཟོ་ཚོང་ལས་ཁང་དེ་ག་ཡར་གུ་ཡངས་རུ་བཏང་དགོས་པ་རེད་འདི་ཡིན་ན་བྱས་ཡག་ཡང་ཞི་ཅིན་ཕིང་གི་ཆབ་སྲིད་ཀྱི་དམིགས་ཡུལ་དེ་དང་འགལ་ཟླ་ཆགས་འགྲོ་བ་རེད་བྱས་ད་མ་འོངས་པའི་ལོ་ལྔའི་ནང་ལོགས་ལ་ཡང་ལི་ཆང་གིས་ཞེ་པོ་ཅིག་ལས་ཀ་འཇོན་པོ་ཅིག་བྱེད་ཐུབ་པ་ཞེ་དྲག་ཁག་པོ་རེད་བསམ་གྱི་འདུག་ལ། རྒྱ་ནག་གི་དཔལ་འབྱོར་དེ་འདྲའི་དཀའ་ངལ་བྱུང་བ་དེ་སེལ་ཡག་ཞེ་དྲག་ཁག་པོ་རེད་གང་ལྟར་ཞི་ཅིན་ཕིང་གི་ཆབ་སྲིད་དམིགས་ཡུལ་དེ་དང་ཕྱི་འབྲེལ་གྱི་དམིགས་ཡུལ་དེ་ལ་ཡང་འགྱུར་ལྡོག་མ་བཏང་བར་བཞུགས་ཏེ། འདི་གཉིས་གཉིས་ནི་པེ་ཅིང་ཞི་ཅིན་ཕིང་ངོས་ནས་བཤད་ན་ད་སྲོག་རྩ་ལྟ་བུ་ཅིག་ཆགས་བསྡད་ཡོད་ཀྱི་རེད་བསམ་གྱི་འདུག་དེ་རིང་ང་ཚོའི་དཔྱད་ཞིབ་ལས་རིམ་ད་ག་མཇུག་སྒྲིལ་གྱི་ཡིན། ང་ཚོའི་ལས་རིམ་འདིའི་སྐོར་ལ་ཡང་དགོངས་འཆར་ཡོད་པ་ཡིན་ན་དགོངས་འཆར་འོག་ལ་བཞག་རོགས་གནང་ཞུ་གི་ཡིན། ད་ག་ནང་བཞིན་ང་ཚོའི་ལས་རིམ་འདི་ཡག་པོ་བྱུང་ཤག་བསམ་བསམ་བྱུང་བ་ཡིན་ན།